བོད་སྨྱུག་དཔེ་སྐྲུན་ཁང་གི་འགན་འཛིན་དང་རྩོམ་པ་པོ་བུ་ཆུང་ལྡུམ་ར་བསོད་ནམས་ལགས་ཉེ་ཆར་རྒྱ་གར་གྱི་གྲོང་ཁྱེར་ཇཱེ་པུར་ནང་ཉིན་ལྔའི་རིང་འཚོགས་ཟིན་པའི་སྐབས་བཅུ་བདུན་པའི་ཇཱེ་པུར་རྩོམ་ཡིག་དུས་སྟོན་ནམ Jaipur Literature Festival ནང་མཉམ་ཞུགས་གནང་ཡོད་པ་རེད། གཞི་རྩའི་ཇཱེ་པུར་རྩོམ་ཡིག་དུས་སྟོན་ནང་དེ་སྔ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་རྒྱ་གར་གྱི་སྲིད་འཛིན་ཟུར་པ APJ ཨབ་དུལ་ཀ་ལམ་སོགས་ཕེབས་མྱོང་ཡོད་པ་རེད། གཤམ་ལ་འདི་ག་གསར་འགོད་པས་བུ་ཆུང་ལགས་དང་ལྷན་དུ་ཐེངས་འདིའི་དུས་སྟོན་དང་འབྲེལ་བའི་སྐོར་ལ་བཅར་འདྲི་ཞུ་རྒྱུ་ཡིན། བཀྲ་ཤིས་བདེ་ལེགས་བུ་ཆུང་ལགས། བུ་ཆུང་ལགས་ད་ལྟ་ག་པར་བཞུགས་ཡོད་ན། ད་ལྟ་ང་ཇཱེ་པུར་རང་ཡོད། ལགས་སོ་བུ་ཆུང་ལགས་ཉེ་ཆར་ཇཱེ་པུར་གྱི་རྩོམ་ཡིག་དུས་སྟོན་ནང་ལ་བུ་ཆུང་ལགས་མཉམ་ཞུགས་གནང་འདུག་དུས་སྟོན་འདི་ད་ག་འདྲའི་འགྲོ་བཞིན་ཡོད་མེད་བྱས་ད་འདི་ནང་ལ་མི་སུ་སུ་རུ་མཉམ་ཞུགས་གནང་ཡོད་རེད། Jaipur Literature Festival ཇཱེ་པུར་རྩོམ་རིག་དུས་སྟོན་འདི་འདི་རེད་ག་ས་ད་ལོ་དེ། ཚོགས་བྱས་ལོ་བཅུ་བདུན་འགྲོ་གི་ཡོད་པ་རེད། ཡིན། ལོ་བཅུ་བདུན་འདས་རྗེས་ད་ལོ་ཕལ་ཆེར་ཆེ་ཤོས་དུ་ཕྱིན་པ་ལྟར་འདུག་དེའི་ནང་ལོགས་ལ་རྒྱ་གར་ནང་ལོགས་དང་རྒྱལ་སྤྱིའི་ནང་ལོགས་ནས་རྩོམ་པ་པོ་ཁྱོན་བསྡོམས་ལ་ལྔ་བརྒྱ་ལྔ་བཅུ་ལྷག་ཞིག་འདུག་དེའི་ནང་ལོགས་ལ་སྐད་ཡིག་རྒྱ་གར་གྱི་སྐད་ཡིག་བཅུ་བདུན་བྱས་ཕྱི་ལོགས་ནས་རྩོམ་པ་པོ་དང་ཡང་དག་རང་བཞིན་དེའི་ནང་ལོགས་ལ་སྤྱིར་བཏང་ག་རེ་ཟེར་མཉམ་ཞུགས་བྱེད་མཁན་གྱི་མི་མང་དང་རྒྱ་གར་མི་མང་ད་སྐབས་མང་པོ་འདུག་ད་ཕལ་ཆེར་ཁྲི་ཕྲག་ལབ་ན་འགྲིག་ཡོད་ས་རེད་ཕལ་ཁེ་ཨེབ་བཙོང་ས་འདུག། དུས་སྟོན་དེ་གའི་ལས་རིམ་འདི་ས་གནས་གཅིག་ལ་ཚོགས་རང་བཞིན་ནང་ལོགས་ལ་དུས་གཅིག་ལ་ཚོགས་འདུ་བ་ལས་རིམ་ལས་ཀ་མ་འདྲ་བ་བཞི། ཨོ་དེ་འདྲ་རེད་ཤག་ཨ་ནི་རྒྱ་གར་ནང་ལོགས་ནས་ད་རྩོམ་པ་པོ་ནི་སྙན་ངག་པ་གྲགས་ཅན་གུལ་ཟར་དང།

ལགས་སོ་བུ་ཆུང་ལགས་ད་དུས་སྟོན་འདིའི་ནང་ལ་བུ་ཆུང་ལགས་གཏམ་བཤད་གསུམ་གནང་ཡ་གི་གོ་སྐབས་བྱུང་སོང་ཞེས་གསུངས་སོང། ད་འདིའི་ནང་ལ་མཉམ་ཞུགས་གནང་མཁན་གཞན་པ་ཚོས་ཀྱིས་ད་ང་ཚོའི་བོད་པའི་སྐོར་ལ་ད་གཟིགས་ཚུལ་ག་འདྲ་འགྲོ་བཞིན་འདུག།
དེ་ཡི་ག་རེ་ཟེར་དེ། བོད་སྨྱུག་དཔེ་སྐྲུན་ཁང་གི་སྐོར་ལ་ད་སྤྱིར་བཏང་བོད་པའི་རྩོམ་རིག་སྒྱུ་རྩལ་སྐོར་ལ་ད་ཟེར་མ་སྐད་ཆ་བཤད་དུས་ད་ནི་བོད་པའི་སྐོར་ལ་གོ་རྟོགས་ཡོད་མཁན་ད་མང་པོ་ཞིག་འདུག། རྩོམ་པ་པོ་ནང་ལོགས་ལ་འདུག་ཡ་མཉམ་ཞུགས་བྱེད་ཀྱི་འདུག་དེ་ཡི་སྤྱིར་བཏང།

ཕལ་ཆེར་མེད་པ་ཉུང་ཤས་ཅིག་རེད་ཟེར། ཁ་ཤས་ཁ་ཤས་ཀྱིས་བོད་ལ་ནང་ཆོས་ཧ་གོ་མི་འདུག་མ་གཏོགས་གཞན་མང་ཆེ་གིས་བོད་ཧ་གོ་འདུག་བོད་ཀྱི་འཐབ་རྩོད་ཧ་གོ་འདུག་ཨ་ནི་གོང་ས་མཆོག་གི་སྐོར་ལ་དེ་ཡིན་དང་ཡིན། ཨ་ནི་འདི་འདྲ་ཡིན་པ་སོང་ཙང་ཨ་ནི་ཅི་གར་སོང་རེད་མ་སྐད་ཆ་བཤད་དོན་ཡོད་ནའི་ཅིག། དོན་སྙིང་བོད་དུས་བཀག་གི་སྐོར་དང་དེ་དང་འབྲེལ་བའི་ཉམས་རྟོགས་ཉམས་རྟོགས་བོད་ཀྱི་རྩོམ་རིག་དུས་སྟོན་དང་བོད་ཀྱི་ལོ་རྒྱུས་དང་དེ་འདྲ་མང་བཤད་དུས་ཚོད་ཡང་མེད་གི། དྲི་བ་དྲིས་ལན་ལ་སོགས་པ་དང་ཡ་ལན་བྱེད་ཡག་པོ་ཞེ་པོ་བྱུང་སོང། ད་བུ་ཆུང་ལགས་ཀྱིས་རྩོམ་རིག་དང་སྒྱུ་རྩལ་གྱི་ཐོག་ནས་བོད་དོན་གྱི་སྐོར་ལ་གོ་རྟོགས་སྤེལ་ཏེ་གནད་འགག་ཆེ་ལོས་གཟིགས་ཡོད་ན།
སྤྱིར་བཏང་རྩོམ་རིག།
སྒྱུ་རྩལ་དང་སྒྱུ་རྩལ་གྱི་ཐོག་ནས་ག་རེ་ཟེར་བོད་དོན་ད་བོད་ཀྱི་སྐོར་ལ་གོ་རྟོགས་སྤེལ་ཏེ་གལ་ཆེན་པོ་རེད་བསམ་གྱི་འདུག་གང་ཞེ་ན་ང་ཚོ་མང་པོ་ཅིག་གིས་ག་རེ་ཟེར་ད་ལས་རིམ་གཅིག་འཐབ་རྩོད་ཀྱི་རང་བཞིན་གྱི་ནས་ལས་རིམ་མང་པོ་ཞིག་ཞུ་གནང་གནང་བཞིན་པ་དེ་ཡིན་ན་མི་མང་པོ་ཅིག་ཡང་འཐབ་རྩོད་ལབ་པ་དང་ལམ་སང་ཅིག་ག་རེ་ཟེར་ཨིན་ཞེ་དྲག་མེད་པའི་གི་རྣམ་པ་དེ་ནས་སྟོན་གྱི་ཡོད་རེད་བ་ལ།

ད་བོད་ཀྱི་ཤེས་བྱ་གོ་རྟོགས་དེ་ཡང་མི་གཞན་པ་ལ་སྤེལ་ཡས་ཀྱི་གནས་ཀྱི་ཁ་སོང་བ་ལ་ད་ཤུགས་རྐྱེན་ཐེབས་ལ་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་གསུངས་འདུག། ལགས་བུ་ཆུང་ལགས་རྗེ་པུར་རྩོམ་ཡིག་དུས་སྟོན་འདི་ནང་ལ་ང་ཚོ་བོད་པས་མཉམ་ཞུགས་གནང་བ་འདི་ཐོག་མ་དེ་ཆགས་ཀྱི་ཡོད་ན་ག་འདྲས་ཡིན་ན། ད་གཞན་ཡང་ང་ཚོས་འདི་ཡི་དུས་སྟོན་འདིའི་ནང་ལ་མཉམ་ཞུགས་གནང་ཡས་ཀྱི་བརྒྱུད་རིམ་དེ་ག་འདྲས་འགྲོ་བཞིན་རེད། དཔེར་ན་ཉིས་སྟོང་བཅུ་ལ་བསྟན་འཛིན་བརྩོན་འགྲུས་ལགས་ཐེངས་དང་པོ་ཞིག་དེ་ཕེབས་ཡོད་རེད་པ་ཨ་ནི་མགྲོན་འབོད་གནང་ཡོད་རེད

ལགས་སོ་བུ་ཆུང་ལགས་ཐུགས་རྗེ་གནང། གཞི་རྩའི་ད་ལན་གྱི་དུས་སྟོན་འདིའི་ཐོག་ལ་རྒྱ་གར་དང་རྒྱལ་སྤྱིའི་རྩོམ་པ་པོ་དང་སྙན་ངག་པ་ལྔ་བརྒྱ་ལྔ་བཅུ་ལྷག་མཉམ་ཞུགས་གནང་ཡོད་པ་དང་ཐེངས་འདིའི་དུས་སྟོན་ནི་ད་བར་ཚོགས་ཟིན་པའི་དུས་སྟོན་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དཔལ་ལྡན་ཡིན།